ད་ཨལ་བྷི་རུ་ནི་གིས་རྒྱ་གར་སྤྱི་ཚོགས་དེ་སྦྱང་དུས་སྐབས་ལ་ཡ་ད་དཀའ་ངལ་མང་པོ་ཞིག་འཕྲད་ད་དཀའ་ངལ་དེ་གས་དེ་དང་ཤོས་དེ་ག་རེ་རེད་ཞུ་ན་ཁོ་རང་གིས Sanskrit སྐད་ཡིག་དེ་རེད་བ། Sanskrit སྐད་ཡིག་དེ་ཨ་ནི་གཅིག་ཨ་ར་བྷི་ཡ་དང་ཨ་ནི Persia གི་སྐད་ཡིག་དེ་རྦད་ཁོ་རང་ཁག་ཁག་བྱེད་རེད་བ། ད་ཁོ་རང་གིས་དེ་སྔོན་ལ་རྒྱུས་དེ་ག་རེ་ལ་ཡོད་རེད་ཞུ་ན་ཨ་ར་བྷི་ཡ་ཨ་ར་བྷི་ཡ་དང་ཨ་ནི Persia གི་སྐད་ཡིག་དེ་ངས་དེ་སྦྱང་ཡོད་རེད་བ། ད་ཕྱིས་སུ་ལ་ཡ་ཁོ་རང Sanskrit སྦྱང་དུས་སྐབས་སུ་ལ་དཀའ་ངལ་ཞུ་མང་པོ་ཞིག་འཕྲད་རེད་བ། ད་དེ་ཁོ་རང་གིས་དཀའ་ངལ་དང་ཤོས་དེ་བྱས།

འོ་དེ་ཁོ་རང་གི་དཔེ་མི་སྲིད་པའི་ཡ་མཚན་ཆེན་པོ་ཞིག་མཐོང་བ་རེད། ད་ཁོ་རང་གིས་ག་རེ་ལབ་དགོས་རེད་ཞུ་ན། ཨ་ནི་ད་རིགས་དབྱེ་བ་བྱེད་ཡ་དེ་ལུང་པ་ཚང་མ་ནང་ལོགས་ཡོད་རེད་དཔེར་ན་ཆ་བཞག་ན་ནུབ་ཕྱོགས་རྒྱལ་ཁབ་རེད་ན་རེད་ར་ཨ་ནི་ཁ་ཆེའི་ལུང་པ་ནང་ལོགས་ཡིན་ནའི་རེད་དེ་གས་ནང་ལོགས་རིགས་དབྱེ་བ་དེ་ཡོད་རེད། ད་ཁོ་རང་གིས་དཔེ་ཁ་ཤས་ཞིག་བཞག་འདུག་ར། ད་ཁོ་རང་གིས་དཔེར་ན་ཆ་བཞག་ན་ནུབ་ཕྱོགས་ལོ་ལྟ་ད་ར་བ། ད་ཕ་གི་དེ་ལ་ཡ་རིགས་རིགས་དབྱེ་བ་ད་བ་མ་གསུངས་ན་ཡོད་རེད། ད་དཔེར་ན་ཆ་བཞག་ན་རིགས་དང་ཤོས་དེ་ག་རེ་རེད་ཞུ་ན Knights and Princes རེད་ད་དམག་མི་དང་ཨ་ནི་རྒྱལ་པོ་དེ་འདྲས་བྱེད་ར་བ།

ད་རིགས་དབྱེ་བ་ལབ་ཡ་དེ་ལུང་པ་ཚང་མ་ལ་ཡོད་རེད་ཟེར་ནས་རྒྱ་གར་གྱི་ཡ་མཚར་ཤོས་དེ་ག་རེ་རེད་ལབ་ན་ཨནི་ཁོང་ཚོ་གི་ད་ལྟ་དེ་རེད་བཙོག་པ་ཆགས་ཡ་ལབ་ཡ་དེ་རེད་བ། ད་གལ་སྲིད་ཅིག་གི་ཨནི་རིགས་སྐྱོ་བ་དེ་གི་རིགས་མཐོ་བ་ལ་ཡ་མིག་ཅིག་བལྟས་པ་ཡིན་ནའི་ཨནི་རིགས་བྱས་ག་ཅིག་རེད་བ་ཨནི་ཅིག་གི་ཆོས་ད་ཚང་མ་བཙོག་པ་ཆགས་འགྲོ་ཡ་དེ། ད་དེ་གའི་དེ་སྐད་ཆ་དེ་དཔེ་མི་སྲིད་པའི་ཡ་མཚན་པོ་འདུག་ལབ་གོ་རེད་ཁོ་རང་གིས་རེད་བ།

ད་དེ་མ་ཡིན་པ་བྱས་རྒྱ་གར་སྤྱི་ཚོགས་ནང་ན་ག་རེ་ཡོད་རེད་ཞུ་ན་ཨ་ནི་ཁོ་རང་ཚོའི་དམིགས་བསལ་གྱི་དམ་དང་དེབ་ཅིག་བྲིས་ཤག་རོ Dharma Shastra ལབ་ཡ་དེ་རོ་ཁྲིམས་ལུགས་ཀྱི་དེབ་དེ་རེད་ད་དེ་ནང་ལོགས་ག་རེ་བྲིས་ཡོད་རེད་ཞུ་ན་ཨ་ནི་ཁྱོད་རང་རོ་མི་རིགས་རོ་རིགས་ག་རེ་ནང་སྐྱེ་བ་དེ་མི་ཚེ་གང་ཚར་ཅིག་རིགས་དེ་ག་རང་བསྡད་དགོས་རེད་ལབ་ཡོད་རེད་རོ་ད་ཨལ་བྷི་རུ་ནི་གིས་ག་རེ་ལབ་དགོས་རེད་ན་གལ་སྲིད་ཅིག་གི་རིགས་དམའ་བ་མི་ཅིག་ལ་ཡ་ཨ་ནི་ཁོ་རང་ལ་ཡ་ནུས་པ་ཡོད་སོང་ན་རོ་ཨ་ནི་སུ་སུ་གི་ཨ་ནི་ཅིག་ད་ད་དེ་གང་ག་ཅིག་ཨ་ནི་ཅིག་རིགས་དེ་ཚོའི་གི་བྱས་ག་ཅིག་ལས་འགན་བྱས་ཡོད་ར། འདི་ཚང་མ་ཅིག་བྱས་ན་འགྲིག་གོ་རེད་འདི་ལབ་གོ་རེད་ད་ཁོ་རང་གིས་དཔེ་ཁ་ཤས་ཅིག་ལབ་པའི་རེད་བ། ད་ཁོ་རང་གིས་དང་པོ་དེ་ལ་ག་རེ་ལབ་གོ་རེད That sun will be clean the all cloudy air ལབ་པའི་རེད་བ། ཡང་དཔེ་གཉིས་པ་ཅིག་སྤྲད་རེད་དཔེ་གཉིས་པ་དེ་ག་རེ་སྤྲད་རེད་ཞུ་ན The salt in the sea prevent the water from becoming polluted ལབ་གོ་རེད། ད་ཁོ་རང་གིས་དཔེ་དང་པོ་དེ་ག་རེ་ལབ་གོ་རེད་ཞུ་ན་གལ་སྲིད་ཅིག་གིས་གནམ་གཤིས་ཅིག་རྦད་ཁོ་རང་རོ་སྨུག་པ་གིས་འཐིབས་སྡོད་ན་ད་ཉི་མ་ཅིག་སླེབས་སོང་ན་ཨ་ནི་སྨུག་པ་དེ་གས་ཆ་ཚང་ཅིག་གཙང་མ་གཙང་རྐྱང་ཆགས་ཀྱི་རེད་ལབ་གོ་རེད། ད་དཔེ་གཉིས་པ་དེ་ཁོ་རང་གིས་ག་རེ་ལབ་གོ་རེད་ཞུ་ན། ཨ་ནི་མཚོ་ནང་ལོགས་ལ་ཡ་ཚྭ་ཡོད་རྒྱུ་དེ་ཚྭ་གི་ལོ་ཨ་ལས་འགན་གཙོ་བོ་དེ་ག་རེ་བྱེད་གོ་རེད་ཞུ་ན། ཨ་ནི་ད་ལྟ་མཚོ་དེ་རུ་ཨ་ནི་བཙོག་པ་མ་ཆགས་ཡ་ལ་ཡ་ལས་ཀ་བྱེད་གོ་རེད་ལབ་གོ་རེད། ད་དེ་གའི་ཆ་ཚང་གིས་ཁོ་རང་གིས་དཔེ་སྟོན་ཡ་དེ་གའི་གཙོ་བོ་གཙོ་བོ་ག་རེ་འགྲེལ་བཤད་རྒྱབ་རྒྱབ་པ་ཡ་ག་ཐབས་ཤེས་བྱེད་གོ་རེད་ཞུ་ན། ཨ་ནི་ང་ཚོ་མི་རིགས་ལ་དེ་དབྱེ་བ་ཡོད་རེད་ཟེར་ནས་དབྱེ་བ་དེ་རེད་བ་རྦད་དེ་ཁོ་རང་མཐའ་གཅིག་ཏུ་མ་ཡིན་པ་བྱས་ར། དབྱེ་བ་དེ་ནང་ལ་ཡང་ལས་འགན་ག་རེ་བྱས་སོང་ནའི་ཅིག་བྱས་ག་ཅིག་ཐོབ་ཐང་དེ་ང་ཚོ་དགོས་མཁོ་རེད་འདི་ལབ་གོ་རེད་ཁོ་རང་གིས་རེད་བ། ད་དཔེར་ན་བྱས་ན་འདི་སྔོན་ལ་ང་རང་ཚོ་གི་ཨིཀ་ལ་བྷེ་གི་རི་སྒྲུང་ཅིག་ང་ཚོ་གི་བལྟས་ཡོད་རེད་བ། ད་སྒྲུང་དེ་ནང་ལ་ག་རེ་ཞུ་གོ་རེད་ཞུ་ན་ཨ་ནི་ཨིཀ་ལ་བྷེ་ལབ་ཡ་དེ་ཁོ་རང་ཡ་རེད་བ་རིགས་དཔེ་མི་སྲིད་པའི་སྐྱོ་བོ་ད་ལྟ་ནགས་ཚལ་གྱི་ལ་དེ་ངས་དེ་བྱས། ཨ་ནི་ཁོ་རང་དཔེ་མི་སྲིད་པའི་མདའ་ལ་ཡ་རྩལ་དཔེ་མི་སྲིད་པའི་ཡག་པོ་ཡོད་རྒྱུ་བྱས་མདའ་ལ་སྦྱང་འདོད་ཡོད་རྒྱུ་བྱས།

འདི་ཅིག་བྱས། ད་འདི་འདི་མཉམ་དུ་ལ་ཡ་ཨ་ནི་ཅིག། ཞིང་པ་འདི་འདྲའི་མང་པོ་ཞིག་ལ་ལས་ཀ་སྤྲད་བཞག་ཟེར་ལབ་གོ་རེ། ད་འདི་གས་འདི་ག་རེ་སྟོན་གོ་རེ་ཞུ་ན་ཨ་ནི་ཨ་ལ་བུར་ནི་གི། ད་བཤད་སྟངས་ཅིག་དང་ཨ་ནི་དངོས་གནས་སྟངས་འདི་དེ་ཞིག་མཐུན་གྱི་མེད་པ། འདི་སྐད་ཆ་བཤད་གོ་རེ། ད་ད་རིང་ང་ཚོ་འདི་གམ་ཅིག་སྦྱང་ཡ་བྱས། ད་འདི་ལེ་ཚན་འདི་ནང་ལ་གཙོ་བོ་ང་ཚོ་ག་རེ་སྦྱང་བ་རེ་ཞུ་ན་ཨ་ལ་བུར་ནི་གི་རྒྱ་གར་སྤྱི་ཚོགས་དེ་རེད་བ། ཨ་ནི་ཁོ་རང་གི་མཐོང་སྟངས་ག་འདྲ་ཞིག་མཐོང་ཡོད་མེད། ཨ་འདི་འདི་མཉམ་དུ་ལ་ཡ་ཁོ་རང་ལ་དཀའ་ངལ་ག་རེ་ག་རེ་འཕྲད་ཡོད་མེད་རེད་བ།